ཉེ་ལམ་ཛ་དྲག་གི་གནས་ཚུལ་ཐོན་གསལ་དུ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞི་ལ་ཁ་གཡར་ནས་སྡེ་དགེའི་ཡུལ་མི་ཚོ་ལ་གནས་སྤོ་བྱེད་དུ་བཅུག་པས། བཙན་བཀའ་བཏང་ནས་ཡུལ་མི་ཚོ་ཡི་རེ་ཞུ་ལ་ཁ་ཡ་བྱས་མེད་པར་མ་ཟད། ཡུལ་མི་ཁག་ཅིག་གི་ཐོག་ལ་དྲག་གནོན་དང་སྐྱེས་ཕོ་མོ་གཅིག་སྟོང་ལྷག་ཙམ་སྡེབ་གཅིག་ཏུ་འཛིན་བཟུང་བྱས་པའི་ཐད་ལ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་བོད་དོན་རྒྱབ་སྐྱོར་བ། དེ་བཞིན་བཙན་བྱོལ་དུ་བཞུགས་ཡོད་པའི་བོད་པ་ཚང་མ་ལ་ཧ་ལས་ཧང་སངས་སུ་གྱུར་ནས་བདེ་དོན་ཐད་ལ་དོ་སྣང་དང་བློ་འཚབ་ཤུགས་ཆེ་བྱེད་བཞིན་ཡོད་པ་དང།

ལྡེབས་རིས་རྩ་ཆེན་ཁག་ཅིག་ལྷག་ལུས་བྱུང་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་སྟེ་སྐབས་དེ་ལ་གསར་འགོད་པས་དབོན་སྟོད་དགོན་དུ་བཅར་ནས་པར་ལེན་པ་དང་བཅར་འདྲི་ཞུས་པའི་གནས་ཚུལ་དྲ་ལམ་དུ་ད་ལྟ་མཐོང་རྒྱུ་ཡོད་པར་བཤད། དབོན་སྟོད་དགོན་པ་ནི་སྔོན་སྡེ་དགེ་ཆོས་རྒྱལ་གྱི་མངའ་ཁོངས་དང་དེང་སང་རྒྱ་ནག་གཞུང་གིས་ཆ་བགོས་བྱས་པའི་སྡེ་དགེ་རྫོང་ཞེས་པ་དེའི་ཁོངས་སུ་དབོན་སྟོད་ཡུལ་ཚོ་ཆུ་ཐང་སྒང་གྲོང་ཚོ་ལ་ཆགས་ཡོད་པ་དང། ད་ལྟ་སྡེ་དགེ་རྫོང་དང་བར་ཐག་སྤྱི་ལེ་བདུན་ཅུ་དོན་གསུམ་གྱི་ས་ཁའི་མཚམས་སུ་ཡོད་པའི་ཆུ་བོ་གསེར་ལྡན་ནམ་འབྲི་ཆུ་ཡི་འགྲམ་ངོགས་སུ་ཆགས་ཡོད་པ་རེད། དགོན་པ་དེ་ནི་བོད་ཀྱི་གྲུབ་མཐའ་ཆེན་པོ་དཔལ་ལྡན་ས་སྐྱ་པའི་གྲུབ་མཐའ་ཡི་ཁོངས་སུ་གཏོགས་ཀྱི་ཡོད་པ་དང་རྒྱ་མི་ཡིས་ཆ་བགོས་བྱས་པའི་དཀར་མཛེས་ཁུལ་བོད་རིག་པ་ཞིབ་འཇུག་ཁང་ཞེས་པ་དེས་རྩོམ་སྒྲིག་བྱས་པའི། དཀར་མཛེས་བོད་རིགས་རང་སྐྱོང་ཁུལ་བོད་བརྒྱུད་ནང་བསྟན་གྱི་དགོན་པའི་ལོ་རྒྱུས་ཞེས་པའི་དཔེ་དེབ་ནང་ལ་བཀོད་པ་ལྟར་ན། སྔ་རབས་དབོན་སྟོད་དགོན་པ་ནི་བོན་པོ་ཡི་དགོན་པ་ཞིག་ཡིན་པ་དང་རྗེས་སུ་རྙིང་མའི་གྲུབ་མཐའ་རུ་བསྒྱུར་ནས་མཚན་ལ་ལྷ་ཁང་མདའ་ནུབ་མ་ཞེས་གསོལ་མྱོང་ཡོད་པ་དང། སྤྱི་ལོ་གཅིག་སྟོང་ཉིས་བརྒྱ་བདུན་ཅུ་དོན་དྲུག་ལོ་ལ་འགྲོ་མགོན་ཆོས་རྒྱལ་འཕགས་པ་རྒྱ་ནག་ནས་ཕྱིར་ས་སྐྱ་རུ་ཆིབས་བསྒྱུར་གནང་དུས་ས་སྐྱའི་གྲུབ་མཐའ་ལ་བསྒྱུར་ཡོད་པ་མ་ཟད། སྡེ་དགེ་རྒྱལ་པོ་བླ་ཆེན་བྱམས་པ་ཕུན་ཚོགས་ཀྱི་རྒྱབ་སྐྱོར་འོག་ཏུ་དགོན་པའི་འདུ་ཁང་སོགས་རྟེན་དང་བརྟེན་པ་དང་བཅས་པ་གསར་སྐྲུན་གནང་ཞིང་རིག་གནས་གསར་བརྗེ་ཆེན་པོ་ཡི་སྐབས་སུ་ཕལ་ཆེར་ཉམས་ཆག་ཆེན་པོ་མ་ཐེབས་པར་ལྷག་ལུས་བྱུང་ཡོད་པ་ཞིག་ཡིན་པ་རེད། སྐབས་དེའི་གངས་ལྗོངས་ཉི་གཞོན་དྲ་བ་ཞེས་པའི་གསར་འགོད་པ་ས་གནས་དེ་ལ་བསྐྱོད་སྐབས་དབོན་སྟོད་དགོན་དུ་འདུ་ཁང་དང་ལྷ་ཁང་སྲུང་མ་ཁང་སོགས་ལྷ་ཁང་རྙིང་པ་འགའ་ཡོད་པ་མཇལ་ཡོད་པ་དང། དགོན་པའི་ནང་དུ་རིན་ཐང་བྲལ་བའི་ལྡེབས་རིས་རྙིང་པ་གང་མང་བཞུགས་ཡོད་པ་རྣམས་ཀྱང་མཇལ་ཡོད་ཅིང། དབོན་སྟོད་དགོན་པའི་མཁན་པོ་མཁྱེན་རབ་དབང་ཕྱུག་གིས་གསར་འགོད་པ་རྣམས་ལ་དགོན་པ་དེ་ཡི་ལྷ་ཁང་རྙིང་ཤོས་ཡིན་པའི་གནའ་རབས་ཀྱི་དཔལ་ལྡན་ལྷ་མོ་ཡི་ལྷ་ཁང་དུ་ཁྲིད་ཡོད་པ་དང། ལྷ་ཁང་དེའི་ནང་ལ་སངས་རྒྱས་ཤཱཀྱ་ཐུབ་པ་དང་མགོན་པོ་འོད་དཔག་མེད་རྒྱལ་བ་རིགས་ལྔ་དང་རྡོ་རྗེ་འཆང་སྒྲོལ་ལྗང་གནས་བརྟན་བཅུ་དྲུག། ཀུན་རིག་རྩ་ལྷ་སོགས་ལྡེབས་རིས་ཁག་བཅུ་ལྷག་ཙམ་བཞུགས་ཡོད་པ་རྣམས་སྐབས་དེ་ལ་དངོས་སུ་མཇལ་རྒྱུ་ཡོད་པ་རྣམས་ཤིན་ཏུ་ནས་ཀྱང་རྩ་ཆེན་ཡིན་པ་དང་ལྡེབས་རིས་ཀྱི་ནང་དོན་རྒྱ་ཆེ་བ་དང་སྒྱུ་རྩལ་གྱི་ཁྱད་ཆོས་འབུར་དུ་ཐོན་ཞིང་མཚར་སྡུག་གི་འོད་ཟེར་འཕྲོ་བཞིན་མཆིས་ཞེས་གསར་འགྱུར་བཀོད་ཡོད་པ་ད་ལྟའང་མཐོང་རྒྱུ་ཡོད་པ་དེ་བཞིན་རེད། སྐབས་དེ་ལ་རྒྱ་ནག་སི་ཁྲོན་སློབ་གྲྭ་ཆེན་མོ་ཡི་དགེ་རྒན་ཆེན་མོ་མིང་དུ་གྲགས་པའི་ཐང་ག་ཡི་སྒྱུ་རྩལ་པ་རྒན་དཀོན་མཆོག་བསྟན་འཛིན་ལགས་དང་དམངས་ཁྲོད་ཐང་ག་སྡུད་ཉར་བ་ནོར་བུ་ལགས་དེ་མིན་རི་མོ་བ་གྲགས་ཅན་སྟག་ཨོ་རྒྱན་ཆོས་འཕེལ་ལགས་དང་ཡོན་ཏན་ཚེ་རིང་ལགས་དབང་ཆེན་ལགས་སོགས་ཆེད་མཁས་པ་རྣམས་ཀྱིས་དབོན་སྟོད་དགོན་པའི་ལྡེབས་རིས་ལ་གདེང་འཇོག་ཚད་མཐོན་པོ་གནང་ཡོད་པར་མ་ཟད། སྐབས་དེའི་རིག་དངོས་དང་ཆོས་ལུགས་ཀྱི་འབྲེལ་ཡོད་སྡེ་ཁག་ལ་སྲུང་སྐྱོབ་བྱེད་ཐབས་དང་མུ་མཐུད་ནས་ལྡེབས་རིས་ཀྱི་ལོ་རྒྱུས་དང་སྒྱུ་རྩལ་རིན་ཐང་ལ་ཞིབ་འཇུག་བྱ་དགོས་པའི་འབོད་སྐུལ་གནང་ཡོད་པ་བཅས་སྤྱི་ཚོགས་དྲ་ལམ་ཐོག་ལ་ཡོངས་གྲགས་སུ་གནས་ཚུལ་སྤེལ་ཡོད་པ་རེད། དེའི་ནང་ནས་དགེ་རྒན་ཆེན་མོ་དཀོན་མཆོག་བསྟན་འཛིན་ལགས་ཀྱིས་ལྷ་སྐུ་ཡི་ཆ་ཚད་དང་ཚོན་མདངས་ཀྱི་སྤུས་ཀ། རི་མོ་ཡི་འབྲི་ཐབས་སོགས་ལས་ལྡེབས་རིས་འདི་ཕལ་ཆེར་དུས་རབས་བཅུ་བཞི་པ་ནས་བཅོ་ལྔ་པའི་བར་ལ་བཞེངས་པ་འདྲ་འདུག་ཅེས་གསུངས་ཡོད་པ་དང། ཆེད་མཁས་པ་མང་ཤོས་ཁོང་གི་གསུང་ལ་འཐད་པ་བྱུང་ཞིང་རི་མོ་བ་ཡོན་ཏན་ཚེ་རིང་ལགས་དང་དབང་ཆེན་ལགས་སོགས་ཡུལ་དངོས་སུ་ཞིབ་དཔྱད་གནང་བར་བརྒྱུད་ནས། ལྡེབས་རིས་དེ་ནི་ད་ལྟའི་བར་ལ་ས་གནས་དེ་ག་ནས་རྙེད་པའི་ཆེས་རིན་ཐང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་ཤིག་ཡིན་པ་དང། དེ་ནི་བོད་ཀྱི་རི་མོ་སྒྱུ་རྩལ་ལ་ཞིབ་འཇུག་བྱེད་པའི་ཐད་ལ་དཔྱད་གཞི་ཡི་རིན་ཐང་གལ་ཆེན་ལྡན་འདུག་པའི་སྐོར་གསུངས་ཡོད་པ་རེད། ད་ལན་རྒྱ་ནག་གཞུང་གིས་ཆ་བགོས་བྱས་ཡོད་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཞེས་པའི་ཁོངས་གཏོགས་སྡེ་དགེ་ཡི་དབོན་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་དེ་ཡི་ཉེ་འཁོར་གྱི་མང་ཚོགས་རྣམས་ཀྱིས་དེ་སྔར་རྒྱ་ནག་གཞུང་གིས་ཆུ་གློག་ས་ཚིགས་གསར་རྒྱག་གི་ལས་གཞི་ལ་ངོ་རྒོལ་བྱས་ཡོད་པའི་རྒྱུ་མཚན་གྱིས། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོ་ལ། ས་གནས་ཉེན་རྟོག་པས་སི་པན་ཁུ་བ་དང་གློག་གི་མེ་མདའ་བེད་སྤྱོད་བཏང་ནས་དགེ་འདུན་པ་དང་མང་ཚོགས་ཕལ་ཆེ་བ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་དང་དེའི་ནང་ནས་དགེ་འདུན་པ་ཁག་ཅིག་དང་མི་མང་པོ་ཞིག་ལ་ཉེན་རྟོག་པས་གདུག་རྩུབ་ཆེ་བའི་གཅར་རྡུང་འོག་ཏུ་རྨས་སྐྱོན་ཕོག་ཡོད་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། བོད་ནང་ནས་འདི་གའི་ཨ་རིའི་རླུང་འཕྲིན་ཁང་ལ་གནས་ཚུལ་འབྱོར་བ་ནང་གསལ་བ་ལྟར་ན་བོད་ནང་ཚེས་ཉི་ཤུ་གཅིག་གི་དགོང་དྲོ་ལ་ས་གནས་ཀྱི་རྒྱ་མིའི་ལས་བྱེད་པས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་གྲོང་ཚོ་ཁག་གི་འཐུས་མི་ཚོ་ལ་གྲོས་བསྡུར་བྱེད་རྒྱུ་ཡོད་ཅེས་སྐད་བཏང་ཡོད་པ་ལྟར། ཁོ་ཚོ་གྲོས་བསྡུར་བྱེད་ཡུལ་དུ་སླེབས་རྗེས་གློ་བུར་དུ་འཛིན་བཟུང་བྱས་ཏེ་ཁོ་ཚོ་ཡི་གནས་སྟངས་ཅི་ཡང་གོ་རྒྱུ་མེད་པར་ཆགས་ཡོད་པ་རེད། དེའི་རྗེས་ལ་ས་གནས་དེ་ཡི་དྲ་རྒྱའི་བརྒྱུད་ལམ་དང་ཁ་པར་གྱི་བརྡ་རྟགས་ཡོད་ཚད་བཀག་སྟེ་མི་མང་གི་ཁ་པར་ཡོད་ཚད་གཞུང་བཞེས་བཏང་ནས་དྲ་ལམ་ཐོག་དེའི་སྐོར་གྱི་གནས་ཚུལ་ཕྱི་སྤེལ་བྱེད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད།

ས་གནས་གཞན་དུ་གནས་སྤོ་བྱ་དགོས་པའི་བཙན་བཀའ་གཏོང་གི་ཡོད་པའི་ཁོངས་ལས་སྐམ་ཐོག་ཆུ་གློག་ས་ཚིགས་ཞེས་པ་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་སྐོར་ནས་གནས་སྤོ་བྱེད་བཞིན་ཡོད་པའི་བཙན་བཀའ་བཏང་ཡོད་པའི་དགོན་པ་དྲུག་ཡོད་པ་དེ་དག་ནི་སྡེ་དགེ་ཡི་ཁོངས་སུ་ཡོད་པའི་ཡེ་ན་དགོན་པ་དང་དབོན་སྟོད་དགོན་པ་མཁར་མདོ་དགོན་པ་རབ་བརྟན་དགོན་པ་དགོན་གསར་དགོན་པ་དེ་བཞིན་འཇོ་མདའ་ཡི་ཁོངས་ཀྱི་བཀྲ་ཤིས་དགོན་པ་བཅས་ཡིན་པ་རེད། ཉེ་བའི་ལོ་ཤས་ཀྱི་རིང་ལ་རྒྱ་ནག་གིས་འབྲི་ཆུ་ཡི་རྒྱུད་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་སྤེལ་འགོ་ཚུགས་པ་ནས་བཟུང་ཁུལ་དེ་ལ་གྷེ་སེ་ཡིས་ས་གནས་མང་པོ་ཞིག་ལ་རི་ཉིལ་བ་དང་གཙང་ཆུ་ཡི་ཆུ་འགོ་བཅད་ནས་རང་བྱུང་གི་གནོད་སྐྱོན་ཅི་རིགས་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། སྡེ་དགེ་ཡི་དབོན་སྟོད་གྲོང་ཚོ་དེ་བཞིན་འབྲི་ཆུ་ཡི་བཞུར་རྒྱུན་དུ་ཆུ་རགས་གསར་རྒྱག་དང་ཁུལ་དེའི་དགོན་སྡེ་དྲུག་དང་འབྲི་ཆུ་ཤར་ནུབ་ཀྱི་གྲོང་ཚོ་ཉི་ཤུ་རྩ་ལྔ་ཡས་མས་ཤིག་གནས་སྤོ་བྱེད་དགོས་པའི་ལས་གཞི་ལ་མོས་མཐུན་མེད་པར་བརྟེན། ས་གནས་བོད་པ་མང་དག་ཅིག་ཟླ་བ་འདིའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་མི་དམངས་ཚོགས་ཁང་གི་སྒོ་འགྲམ་དུ་འདུ་འཛོམས་ཀྱིས་རྒྱ་གཞུང་གི་ལས་གཞི་དེ་མཚམས་འཇོག་བྱ་དགོས་པའི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང། དེ་ནས་ཚེས་ཉི་ཤུ་གཉིས་ཉིན་ལ་སླར་ཡང་སྡེ་དགེ་རྫོང་ཁོངས་ཀྱི་དབོན་སྟོད་གྲོང་ཚོ་ཡེ་ན་དགོན་དུ་ས་གནས་ལས་བྱེད་པ་ཡོང་སྟེ་དགོན་པའི་ལས་སྣེ་དང་མི་མང་ལ་བཙན་བཀའ་གཏོང་སྐབས་ཡེ་ན་དགོན་གྱི་ལས་སྣེ་དང་ས་གནས་མི་མང་རྒན་གཞོན་མང་པོས་རྒྱ་མིའི་ལས་བྱེད་པ་ཡི་མདུན་དུ་པུས་མོ་ས་ལ་བཙུགས་ཏེ་ངུ་འབོད་བྱས་ཡོད་པའི་བརྙན་ཞིག་ཐོན་ཡོད་པ་སྤྱི་ཚོགས་དྲ་ལམ་ཁག་ཏུ་དཔྱད་བརྗོད་སྣ་ཚོགས་བྱུང་དང་འབྱུང་བཞིན་པ་རེད། བོད་ནང་གི་ཛ་དྲག་གནས་སྟངས་དེ་ལ་གདུང་སེལ་མཉམ་བསྐྱེད་དང་རྒྱ་ནག་གཞུང་གིས་དེ་ལྟ་བུ་ཛ་དྲག་གི་བྱེད་བབས་མཚམས་འཇོག་བྱེད་དགོས་པར་མ་ཟད་རྒྱལ་སྤྱི་ཡི་སྤྱི་ཚོགས་ནས་ཀྱང་རྒྱ་ནག་གཞུང་ལ་བོད་ནང་གི་གྲོང་ཚོ་གནས་སྤོ་བྱེད་བཅུག་པའི་ལས་འགུལ་མཚམས་འཇོག་ཡོང་རྒྱུའི་རེ་སྐུལ་བྱས་འདུག་འདི་ཚེས་ཉི་ཤུ་གཉིས་ཀྱི་ཉིན་གྱི་ཕྱི་དྲོ་ལ། བཞུགས་སྒར་དུ་ཡོད་པའི་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་བཞི་སྟེ། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ་ས་གནས་གཞོན་ནུ་དང་བུད་མེད་ཚོགས་པ་བཅས་གཙོས་པའི་བོད་པ་བརྒྱ་ལྷག་ཙམ་བཞུགས་སྒར་དུ་སྐད་འབོད་དང་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྡེ་དགེ་ཡུལ་མི་ཚོའི་ཞི་བའི་ངོ་རྒོལ་དང་རྒྱ་ནག་གིས་དྲག་གནོན་བྱེད་བཞིན་པ་དེ་ཚང་མས་མིག་མཐོང་ལག་ཟིན་ཡོད་པ་དང། རྒྱ་ནག་དམར་པོ་གཞུང་གིས་བོད་པ་ཚོ་ཡི་ཁེ་དབང་ལ་སྣང་མེད་བཏང་བའི་བྱེད་སྟངས་དེ་ལ་རྩ་བ་ཉིད་ནས་དང་ལེན་བྱེད་ཐབས་བྲལ་བ་དང། རྒྱ་ནག་གཞུང་གིས་སོ་སོ་ཡི་འདུ་ཤེས་འཛིན་སྟངས་ཀྱི་དགོས་མཁོ་དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་བཞག་ཡོད་པ་དེ་གསལ་པོ་མཚོན་ཡོད། རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་ཟིན་པའི་བོད་པ་ཡོད་ཚད་གློད་བཀྲོལ་གཏོང་དགོས་པར་མ་ཟད། བོད་པ་ཚོ་ཡིས་སོ་སོ་ཡི་ཁེ་དབང་དང་ཕུགས་འདུན་ལ་གུས་བརྩི་བྱ་དགོས། བོད་པ་ཚོ་རྒྱ་ནག་གཞུང་གིས་སྡུག་སྦྱོང་མནར་གཅོད་མྱོང་བཞིན་པའི་དངོས་ཡོད་གནས་སྟངས་དེ་སོ་སོ་ཡི་ངོས་ནས་འཛམ་གླིང་ལ་བཤད་ནས་བརྡ་གསལ་པོ་ཞིག་སྤྲད་བཅུག་དགོས་ཡོད་ཅེས་རེ་འབོད་གནང་འདུག། དེ་ཡང་ཡོ་རོབ་རྒྱལ་ཁབ་བྷེལ་ཇམ་གྱི་རྒྱལ་ས་བུ་ར་སལ་སི་ཡི་ནང་རྒྱལ་ཁབ་བཞི་བཅུ་ཞེ་གཉིས་ཙམ་ནས་ཕེབས་པའི་བོད་དོན་རྒྱབ་སྐྱོར་བ་དང་འབྲེལ་ཡོད་ཚོགས་པ་རྣམས་ལྷན་འཛོམས་ཀྱིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཉིན་གྲངས་གསུམ་གྱི་རིང་ལ་བསྐོང་ཚོགས་གནང་ཡོད་པ་དང། ཚོགས་འདུ་ཡི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མིའི་གྲོས་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་རྣམ་གཉིས་ཐེ་བའི་འབྲེལ་ཡོད་ཀྱི་གནད་ཡོད་མི་སྣ་ཚོས་བོད་རྒྱ་དཀའ་རྙོག་སེལ་ཐབས་དང། དེ་བཞིན་བོད་ཀྱི་རང་དབང་འཐབ་རྩོད་དང་བོད་ནང་ད་ལྟའི་ཛ་དྲག་གི་དཀའ་ངལ་སེལ་ཐབས་སོགས་ཀྱི་ཐད་ནས་བཀའ་བགྲོས་གནང་ཡོད་པ་རེད། དེ་ཡང་ཨ་རིའི་དམིགས་བསལ་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་བོད་ནང་དུ་བོད་མི་ཚོས་ཞི་བའི་ངོ་རྒོལ་དང་ཞུ་གཏུག་བྱས་སྐབས་བོད་མི་ཚོ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་དེ་ལ་བློ་འཚབ་ཆེན་པོ་ཡོད་པའི་རྩོམ་ཐུང་ཞིག་སྒེར་གྱི X དྲ་ཚིགས་སུ་སྤེལ་གནང་ཡོད་པ་ལས། ཆུ་གློག་ས་ཚིགས་གསར་རྒྱག་ལ་བོད་པའི་གྲོང་ཚོ་དང་དགོན་པ་གནས་སྤོས་ཀྱི་བཙན་བཀའ་ལ་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་སྐབས་རྒྱ་ནག་གིས་བོད་མི་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པར་བློ་འཚབ་ཆེན་པོ་ཡོད་པ་དང། ཆུ་དང་ས་ཆའི་བྱེད་བབས་དང་འཛུགས་སྐྲུན་གྱི་ལས་འཆར་ཁྲོད་དུ་བོད་པ་ཚོ་ཡི་རང་དབང་གི་བསམ་ཚུལ་འདོན་རྒྱུའི་ཐོབ་ཐང་དང། འགྲོ་བ་མིའི་ཐོབ་ཐང་སྲུང་བརྩི་བྱ་དགོས་པར་དྲན་སྐུལ་བཏང་གནང་ཡོད་པ་མ་ཟད་ལོ་རྒྱུས་ཡུན་རིང་ལྡན་པའི་དགོན་པ་དེ་ཚོ་ཡི་ནང་པའི་དགེ་འདུན་པ་བརྒྱ་ཕྲག་མང་པོའི་གདན་ས་དང་གཞན་གྱིས་ཚབ་བྱེད་ཐབས་བྲལ་བའི་གནའ་བོ་ཡི་རིག་དངོས་ཡིན་པ་རེད། བོད་མི་ཚོ་ཡིས་ཁོ་ཚོ་ཡི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་སྐད་ཡིག་སྲུང་སྐྱོབ་བྱེད་པར་ཨ་མེ་རི་ཁ་བོད་མི་ཚོ་དང་མཉམ་དུ་ཡོད་ཅེས་འཁོད་གནང་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།